ཐེངས་འདིའི་ལེ་ཚན་མགོ་ཁྲིད་ཞུ་མཁན་ང་བློ་བཟང་ཡེ་ཤེས་ཡིན། དེ་རིང་གི་ལེ་ཚན་དེའི་ནང་ལ་ཡང་གནད་དོན་ཁག་གཉིས་ཀྱི་ཐོག་ལ་ངོ་སྤྲོད་ཞུ་གི་ཡིན། དང་པོ་དེ་ལ་ཡང་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིན་ལ་རང་གི་རྒྱལ་ཁབ་ནང་མང་ཚོགས་ཀྱི་གདེང་འཇོག་མེད་པར་འགྱུར་བཞིན་པའི་གནད་དོན་དང། གཉིས་པ་དེ་ལ་ཡང་བལ་ཡུལ་ནང་དབང་ཆར་སྙོབ་པའི་དམར་པོའི་མགོ་ཁྲིད་ཞེས་པའི་གལ་ཆེའི་གནད་དོན་ཁག་གཉིས་ཀྱི་ཐད་ལ་ཡང་ད་ལྟ་ཀློག་བྱས་པའི་ནང་དོན་གནས་ཚུལ་ཁག་ཅིག་མར་ངོ་སྤྲོད་ཞུ་གི་ཡིན། དང་པོ་དེ་ལ་ཡང་རྒྱ་ནག་དང། རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིན་གྱི་སྐོར་ལ་གནས་ཚུལ་ལྟ་ཀློག་བྱས་པ་ཁག་ཅིག་མར་ངོ་སྤྲོད་ཞུ་གི་ཡིན། རྒྱ་ནག་གི་གཞུང་འབྲེལ་བརྙན་འཕྲིན་རིགས་དེ་བཞིན་བརྒྱུད་ལམ་ཁག་གིས་ད་བར་དུ་ཨ་མི་རི་ཀ་བཅས་པའི་ད་རྒྱལ་ཁབ་གཞན་ཁག་དང་མཚུངས་བསྡུར་གྱིས་ཨ་མི་རི་ཀ་སོགས་པའི་ཕྱིའི་རྒྱལ་ཁབ་ཁག་ནང་ལ་ཡ་ད་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཨ་ནི་ཉིན་ལྟར་མི་དམངས་ཇི་ཙམ་གྱིས་འཆི་སྐྱོན་འགྲོ་གི་ཡོད་པ་དང་ཡང་དེ་དང་བསྡུར་བ་ཡིན་ན་ཨ་ནི་རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཕོག་པའི་གི་གྲངས་འབོར་དེ། ཚད་གཞི་ཧ་ཅང་གི་དམའ་བོ་ཡིན་པའི་གི་གྲངས་ཐོ་གསལ་སྟོན་བྱེད་ཡག་གི་རྒྱུན་སྲོལ་དེ་འདས་པའི་ཉིན་ཤས་ཀྱི་ནང་ལ་མཚམས་འཇོག་བྱས་ཡོད་རེད། ད་དེ་ག་རེ་ཆགས་ཀྱི་ཡོད་ཟེར་ནས་ཞུས་པ་ཡིན་ན། ད་ཆ་རྒྱ་ནག་ནང་ལ་ཡ་ཏོག་དབྱིབས་ནད་ཡམས་ཁྱབ་བརྡལ་གྱི་ཨ་ནི་མི་མང་སྤྱི་རེད་དམིགས་བསལ་དེའི་ནང་ནས་ད་རྒན་རྒོན་མང་པོ་ཞིག་ཨ་ནི་འདས་གྲོངས་འགྲོ་བའི་གྲངས་འབོར་དེ། གཞི་རྒྱ་ཆེར་ཕྱིན་བྱས་ནས་དུར་ས་ལ་ཡ་ད་ཕུང་པོ་མེ་སྲེག་གཏོང་ཡུལ་གྱི་དཀའ་ངལ་འཕྲད་བཞིན་པ་དང། ཨ་ནི་དབྱིན་ཇིའི་རྒྱལ་ས་ལོན་ཌོན་ནང་ལ་ཡ་རྟེན་གཞི་བྱས་པའི་ད་ལྟ Airfinity ཞེས་པའི་གི་འཕྲོད་བསྟེན་ཞིབ་འཇུག་ཚན་པས་ཨ་མི་རི་ཀའི Bloomberg གི་གསར་འགྱུར་ལས་ཁང་ལ་གནས་ཚུལ་ཞིག་གསལ་སྟོན་གནང་བའི་ནང་ལ་ཡ་ད་རྒྱ་ནག་ནང་ལ་མི་མང་འདས་གྲོངས་འགྲོ་བའི་ད་ལྟའི་གྲངས་འབོར་དང་བསྡུར་བ་ཡིན་ན་སྤྱི་ཟླ་དང་པོའི་ཟླ་མཇུག་མཚམས་ལ་ཡ་གྲངས་འབོར་དེ། ལྡབ་གསུམ་ཙམ་ཞིག་གིས་མང་རུ་འགྲོ་གི་རེད་ཨ་ནི་ཕལ་ཆེར་ཉིན་ལྟར་ལྟ་བུ་ལ་ཡ་གང་བྱེད་སྟབས་མི་མང་འདས་གྲོངས་འགྲོ་བའི་གྲངས་འབོར་དེ་ཉིས་ཁྲི་ལྔ་སྟོང་གི་བར་སླེབས་སྲིད་ཀྱི་རེད་ཟེར་འདུག་གྲངས་ཐོ་གསལ་སྟོན་བྱས་ཡོད་རེད་འདིའི་རྒྱུ་མཚན་ལ་བརྟེན་བྱས་ད་ག་འདི་རྒྱ་ནག་གིས་ཨ་ནི་གཞུང་འབྲེལ་གྲངས་ཐོ་སྟོན་ཡ་འདི་ཚོ་མཚམས་འཇོག་བྱས་ཡོད་རེད། ཨ་མི་རི་ཀའི Wall Street Journal གསར་ཤོག་གིས་གནས་ཚུལ་སྤེལ་ཡ་ལ་བྱས་པ་ཡིན་ན་རྒྱལ་ས་པེ་ཅིང་གི་ནང་ལ་ཡ་ད་མི་འབོར་ས་ཡ་ཉི་ཤུ་རྩ་གཉིས་ཡོད་པའི་ཁྲོད་ནས་ཕྱེད་ཀ་ཙམ་ཡོངས་རྫོགས་ལ་ཡ་ད་ཏོག་དབྱིབས་ནད་ཡམས་ཕོག་ཡོད་པའི་གནས་ཚུལ་སྤེལ་ཡོད་རེད། འདི་ཡིས་ད་ག་འདྲ་ད་བར་དུ་གཅིག་རླབས་ཆེན་གྱི་དབུ་ཁྲིད་ཞིག་རང་ཡིན་པ་ལ་ཡང་མངོན་པར་བསྟོད་བཞིན་པའི་ཨ་ནི་འགོ་ཁྲིད་ཞི་ཅིན་ཕིང་གིས་འདས་པའི་ལོ་གསུམ་གྱི་གཏམ་བཤད་ཡོད་དོ་ཅོག་གི་ནང་ལོགས་ལ་ཡང་ད་ཏོག་དབྱིབས་ནད་ཡམས་ཀླད་ཀོར་ཚོད་འཛིན་བྱེད་པའི་སྲིད་ཇུས་ཀྱི་འོག་ལ་ཡང་མི་མང་གི་ཚེ་སྲོག་ལ་སྲུང་སྐྱོབ་ཐུབ་ཡོད་ཚུལ་བརྗོད་བཞིན་པའི་གི་ད་འགོ་ཁྲིད་དེ་ལ་ད་ཆ་མང་ཚོགས་ཁྲོད་ལ་ཡང་ལྟ་སྟངས་ལ་འགྱུར་བ་ཤུགས་ཆེན་པོ་ཞིག་འགྲོ་གི་ཡོད་འདུག། ངས་གནད་དོན་དེ་ཚོའི་ཐད་ལ་ཡང་རྒྱ་ནག་གི་གནད་དོན་དཔྱད་ཞིབ་གནང་མཁན་ཁག་ཅིག་གིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་དམར་པོའི་སྲིད་གཞུང་གི་སྲིད་དབང་སྐྱོང་ཕྱོགས་ཀྱི་ཐད་ལ་ཡང་དཔྱད་པ་གནང་བའི་དགོངས་ཚུལ་ག་རེ་གསུང་གི་ཡོད་རེད་འདི་ཚོ་ཁག་ཅིག་མར་ངོ་སྤྲོད་ཞུ་གི་ཡིན། ཧོང་ཀོང་ནང་ལ་རྟེན་གཞི་བྱས་པའི Chinese University ད་ལྟ་རྒྱ་མིའི་གཙུག་ལག་སློབ་གྲྭ་ཆེན་མོའི་གི་རྒྱ་ནག་གི་ཆབ་སྲིད་རིག་པའི་སློབ་དཔོན་ཆེན་པོ Willy Lam གྱིས་དབྱིན་ཇིའི Financial Times དཔལ་འབྱོར་གྱི་གསར་ཤོག་ལ་ཡ་བཀའ་མོལ་གནང་བའི་ནང་རྒྱ་ནག་གི་འགོ་ཁྲིད་ཚོས་ད་ཆ་ཏོག་དབྱིབས་ནད་ཡམས་འགོས་ཁྱབ་དེ་ཛ་དྲག་ཆེན་པོ་ཞིག་མིན་པའི་རྣམ་འགྱུར་གསལ་སྟོན་བྱེད་སྟངས་འདི་ཡིས་རྒྱ་ནག་དམར་པོའི་སྲིད་གཞུང་ལ་ཡ་ད་རྒྱལ་སྤྱིའི་ཐོག་དང་དམིགས་བསལ་རང་གི་མང་ཚོགས་ཁྲོད་ལ་རང་གི་ཐད་ལ་ཡ་ཇི་ཙམ་གྱིས་གདེང་འཇོག་མེད་པར་འགྲོ་བཞིན་པའི་ཚོར་སྣང་དེ་ངོས་འཛིན་ཐུབ་ཀྱི་ཡོད་རེད་གསུངས་ཡོད་པ་རེད། དེ་ཡང་ཁོང་གིས་ད་ཆ་ཚང་མས་གསལ་བོ་ངོས་འཛིན་ཐུབ་པ་དེས་ཞི་ཅིན་ཕིང་ལ་ཡ་རང་གི་ཆེ་མཐོང་དང་དབང་ཚད་ལ་ཡ་ཇི་ཙམ་དོ་ཕོག་ཐེབས་བཞིན་པའི་ཚོར་སྣང་དེ་གསལ་པོ་ཞིག་རྟོགས་ཐུབ་ཀྱི་ཡོད་པ་དང། ཁོ་པས་ད་བར་འཛམ་གླིང་ནང་ལས་རྒྱ་ནག་གི་ལམ་ལུགས་དེ་ཡག་ཤོས་ཡིན་པ་བརྗོད་བཞིན་པའི་འུད་ཤོབ་དེར་ད་ཆ་མང་ཚོགས་ཁྲོད་དུ་དྲི་བ་བྱ་ཡུལ་ཤུགས་ཆེན་པོ་ཞིག་ཆགས་ཡོད་པ་གསུངས་ཡོད་པ་རེད། སློབ་དཔོན་ཆེན་པོ་ཝི་ལི་ལེམ་གྱིས་མུ་མཐུད་ད་ལྟ་གནད་དོན་ངོ་སྤྲོད་ཀྱི་ནང་ཞི་ཅིན་ཕིང་གིས་དེའི་གོང་གཏམ་བཤད་ཁག་གི་ནང་ལ། རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་ཁྱབ་གདལ་འགོག་སྲུང་དེ་གང་ལེགས་ཐུབ་ཡོད་ཚུལ་བརྗོད་ཡོད་པས་དེ་ཡིས་ད་ཆ་དཀའ་སྡུག་འོག་ལ་མྱོང་བཞིན་པའི་མི་དམངས་དཀྱུས་མ་ཙམ་མིན་པར། དམར་ཤོག་ཚོགས་པའི་དཔོན་རིགས་མཐོ་གྲས་དང་ཁོང་ཚོའི་ཕ་མ། དེ་བཞིན་བགྲེས་ཡོལ་དུ་ཕྱིན་པའི་དམར་ཤོག་ཚོགས་པའི་དཔོན་རིགས་ཀྱི་ཁྲོད་དུ་ཞི་ཅིན་ཕིང་གི་བྱུས་ཉེས་ཀྱི་སྲིད་བྱུས་ཀྱི་ཐད་ལ་ཁོང་ཁྲོའི་ཚོར་བ་ཤུགས་ཆེན་པོ་ཞིག་ཡོང་རྒྱུ་ཡིན་པ་གསུངས་ཡོད་པ་རེད། ལྷོ་ཀོ་རི་ཡའི་རྒྱལ་ས་སི་ཨོལ་ནང་རྟེན་གཞི་བྱས་པའི་ཡོན་སི་གཙུག་ལག་སློབ་གྲྭ་ཆེན་མོའི་རྒྱ་ནག་གི་གནད་དོན་དཔྱད་ཞིབ་པ་མཁས་དབང John Delury ཡིས་གོང་ཞུས་ད་ལྟ་དབྱིན་ཇིའི Financial Times གི་གསར་ཤོག་ལ་གནད་དོན་ངོ་སྤྲོད་ཀྱི་ནང། རྒྱ་ནག་གི་འགོ་ཁྲིད་ཚོར་ད་ཆ་ཉུང་མཐར་ཡང་རྒྱལ་ཁབ་ནང་འཕྲད་བཞིན་པའི་དཀའ་ངལ་གྱི་ཧེ་རྒྱན་དང་དེར་གདོང་ལེན་མ་ཐུབ་པའི་གནད་དོན་ཐད་ལ་འགྲེལ་བརྗོད་བྱེད་སྟངས་མ་ཤེས་པའི་དཀའ་ངལ་ཡོད་པ་དང། ད་ཆ་མང་ཚོགས་ཁྲོད་ལ་གཞུང་ལ་ཡ་གདེང་འཇོག་དང་ཡིད་ཆེས་མི་ཐུབ་པ་བཟོས་ཡོད་ན་འདི་ཡིས་ལམ་སང་ཤུགས་རྐྱེན་དམིགས་བསལ་དེ་འདྲ་ཡོང་གི་མ་རེད་དེ་ཕུགས་རྒྱང་རིང་པོ་ལ་ཡ་མང་ཚོགས་ཀྱི་བསམ་བློའི་ནང་ལོགས་ལ་ཡ་དངོས་ཡོད་དོན་དམ་ལ་ཡ་གཞུང་གི་འཇོན་ཐང་དེ་ག་ག་ཚོད་ཡོད་པ་དེ་གསལ་པོ་ཤེས་རྟོགས་ཐུབ་ཀྱི་རེད་ཅེས་གསུངས་ཡོད་པ་རེད། ཡང་རྒྱ་ནག་གི་གནད་དོན་ལ་ཡ་རྒྱུས་མངའ་ཆེན་པོ་ཡོད་པའི་ཨིན་ཇིའི་གསར་འགོད་པ་གྲགས་ཅན Isabel Hilton གྱིས་ཨིན་ཇིའི The Guardian གསར་ཤོག་གི་ནང་ཆེད་རྩོམ་ཞིག་སྤེལ་བའི་ནང། རྒྱ་ནག་ནང་ལ་ཡ་ཏོག་དབྱིབས་ནད་ཡམས་ཁྱབ་གདལ་བཀག་སྡོམ་མ་ཐུབ་པའི་ཇུས་ཉེས་ཀྱི་སྲིད་ཇུས་དེའི་རྗེས། རྒྱ་ནག་ནང་ཞི་ཅིན་ཕིང་གི་སྐད་གྲགས་དང་རྒྱལ་སྤྱིའི་ཐོག་ལ་ཡ་ཞི་ཅིན་ཕིང་གི་ཆེ་མཐོང་དེ་གནས་ཀྱི་མ་རེད་ཅེས་གསལ་སྟོན་གནང་ཡོད་པ་རེད། ཁོང་གིས་ད་ལྟ་གོང་ཞུས་གནད་དོན་དེའི་འགོ་བརྗོད་ལ་འཁོད་པའི་དཔྱད་རྩོམ་རིང་པོ་ཞིག་གི་ནང་ལ། ཞི་ཅིན་ཕིང་གིས་ཕྱི་ཟླ་བཅུ་པའི་ཚོགས་ཆེན་གྱི་ཐོག་ལ། མི་དམངས་ཀྱི་བདེ་སྡུག་གཙོ་བོར་འཛིན་གྱི་ཡོད་པ། མི་དམངས་ཀྱི་ཚེ་སྲོག་རྩ་ཆེར་བརྩིས་ཏེ་ཨ་ནི་ཏོག་དབྱིབས་ཀླད་ཀོར་གི་སྲིད་ཇུས་ལག་བསྟར་བགྱིས་པ་དེས་རྒྱལ་ཁབ་ནང་ལོགས་ལ་ཡ་ནད་ཡམས་སྔོན་འགོག་དང་ཚོད་འཛིན་གང་ལེགས་ཐུབ་ཡོད་པ་མ་ཟད་སྤྱི་ཚོགས་ཡར་སྐྱེད་ཐུབ་ཡོད་པས་སྲིད་ཇུས་དོན་སྙིང་ལྡན་པ་ཞིག་ཡིན་ལུགས་འགྲེལ་བརྗོད་ཤུགས་ཆེ་ཞིག་བྱས་པའི་རྗེས་ལ་ད་ཆ་མང་ཚོགས་ལ་ཡ་ནད་ཡམས་དེ་ཧ་ཅང་ལྗིད་པོ་མིན་པར་ཆམ་ནད་དང་འདྲ་མཚུངས་ཤིག་ཡིན་ཚུལ་དང་ཨ་ནི་རྒྱ་མིའི་སྲོལ་རྒྱུན་གྱི་སྨན་གྱི་ཐོག་ནས་སྨན་བཅོས་ཐུབ་རྒྱུ་ཡོད་ལུགས། མི་དམངས་འཆི་བའི་གྲངས་འབོར་དེ་ཧ་ཅང་གི་ཆེན་པོ་ཞིག་མིན་པ་སོགས་ཀྱི་འགྲེལ་བརྗོད་བྱས་ཕྱིན། ཨན་དེའི་གོ་དོན་དེ་དང་དམིགས་ཡུལ་གཙོ་བོ་དེ་ག་རེད་ཟེར་ན་རྒྱ་ནག་གི་མི་དམངས་མང་ཚོགས་ཁྲོད་ལ། འདས་པའི་ལོ་གསུམ་གྱི་རིང་ལ་ནད་ཡམས་ཁྱབ་གདལ་འགོག་སྲུང་གི་ཆེད་དུ་ཐེམ་སྤང་བཀག་རྒྱ་བསྡམས་པ། ནད་རྟགས་ཕྲན་བུ་ཞིག་ཐོན་པ་ཡིན་ནའི་ནད་པ་བཀག་ཉར་ཁང་ནང་ལ་ཡར་བཅུག་བྱས་ནས་དམ་དྲག་བྱས་པ། མང་ཚོགས་ཀྱི་འཚོ་རྟེན་མེད་པར་བཟོས་པ་བཅས་ཀྱི་གནད་དོན་དེ་ཚོ་བརྗེད་དགོས་པའི་ཚོར་སྣང་ཞིག་སྤེལ་གྱི་ཡོད་རེད་ཅེས་དང། ཁོང་གིས་སྤྱི་བཏང་ད་ལྟ་རྒྱ་ནག་གི་མང་ཚོགས་དེ་ཚོ་དམར་ཤོག་ཚོགས་པའི་གིས་ནག་པོ་ལ་ཡ་དཀར་པོ་རེད་ཅེས་འགྲེལ་བརྗོད་བྱས་པ་ཡིན་ནའི་ཡིད་ཆེས་བྱེད་མཁན་ལྟ་བུ་ཞིག་ཡིན་ནའི། གང་ལྟར་འདས་པའི་ལོ་གསུམ་གྱི་དུས་ཡུན་ནང་ལོགས་ལ་ནད་ཡམས་སྔོན་འགོག་ཆེད་དུ་འགོག་སྨན་ཆ་ཚང་བ་ཞིག་བརྒྱབ་མ་ཐུབ་པའི་གནད་དོན། ཧོང་ཀོང་བཅས་པའི་ད་འཛམ་གླིང་རྒྱལ་ཁབ་ཁག་གི་ནང་ལ་འཕྲད་པའི་དཀའ་ངལ་ལས་སློབ་གསོ་བླངས་མ་ཐུབ་པ། རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་དྲིལ་བསྒྲགས་བྱས་པ་དེ་ཚོ་དང་སོ་སོའི་དངོས་སུ་མིག་གི་མདུན་ལ་ཡ་མཐོང་བའི་གི་གནས་ཚུལ་གོ་མ་ཐུབ་པའི་གནད་དོན་དེ་ཚོ་ཨ་ནི་ར་འཕྲོད་ཡོང་དུས་མང་ཚོགས་ཁྲོད་ལ་ཡང་ཞི་ཅིན་ཕིན་དང་རྒྱ་ནག་དམར་པོའི་འགོ་ཁྲིད་ཚོ་ལ་ཡང་ཁོང་ཁྲོ་དང་ཚིག་ཟ་ཤུགས་ཆེན་པོ་ཞིག་ཡོང་གི་རེད་ཅེས་བཀོད་ཡོད་པ་རེད། དེ་བཞིན་ད་ལྟ་ཨ་མི་རི་ཀའི Atlantic Council ཆབ་སྲིད་ཞིབ་འཇུག་བསྟི་གནས་ཁང་གི་ཆབ་སྲིད་དཔྱད་ཞིབ་པ Ben Judah ཞུ་བས་དབྱིན་ཡུལ་གྱི The Evening Standard གསར་ཤོག་ནང་ལ་དཔྱད་རྩོམ་ཞིག་སྤེལ་བའི་ནང་ཞི་ཅིན་ཕིན་དང་པུ་ཀྲིན་གཉིས་ཀྱི་ནོར་འཁྲུལ་ཆེ་ཤོས་དེ་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་ཁག་གི་མནའ་འབྲེལ་དམག་དཔུང་ཨབ་གྷ་ནི་སྟན་ནས་ཕྱིར་འཐེན་བྱས་པ་དེས་ཨ་རི་དང་ནུབ་ཕྱོགས་མནའ་འབྲེལ་རྒྱལ་ཁབ་ཀྱི་སྟོབས་ཤུགས་ཉམས་འགོ་ཚུགས་པའི་གི་མཚོན་རྟགས་ཤིག་ཏུ་ངོས་འཛིན་བྱས་ཕྱིན། ཨན་དེས་འཛམ་གླིང་ཐོག་ལ་ཡང་རྒྱ་ནག་དང་ཨུ་རུ་སུའི་དབང་ཤུགས་རྒྱ་སྐྱེད་བཏང་ཡག་གི་དུས་ཚོད་ཞིག་ཡིན་པའི་འཁྲུལ་སྣང་ངོས་འཛིན་གྱི་ཐོག་ནས་དྲག་ཤུགས་ངོམ་པའི་བྱ་སྤྱོད་རིམ་པ་ཞིག་སྤེལ་འགོ་ཚུགས་ཡོད་པར་དེ་ལ་ཡང་ད་ཆ་ཕྱོགས་ཡོངས་ནས་ཨ་ནི་ཁ་གཏད་གདོང་ལེན་དང། དམིགས་བསལ་རྒྱ་ནག་ལ་ཡང་ད་འདས་པའི་གཟའ་འཁོར་འགའ་ཤས་ཀྱི་དུས་ཡུན་ནང་ཆ་མཚོན་པ་ཡིན་ན་རྒྱལ་ཁབ་ནང་མང་ཚོགས་ས་ཡ་ཉིས་བརྒྱ་ལྔ་བཅུ་ལྷག་པ་ལ་ཡང་ནད་ཡམས་འགོས་ཁྱབ་བྱུང་ཡོད་པ་དང་ཨ་ནི་ཕུང་པོ་མེ་བསྲེགས་བཏང་ཡུལ་ལ་ཡང་འདས་གྲོངས་ཕྱིན་པའི་ནང་མི་ཉེ་འབྲེལ་ད་ཅིག་མྱ་ངན་བྱེད་ཡག་གི་དུས་ཚོད་ཅིག་སྐར་མ་འགའ་ཤས་ལས་དུས་ཁོམ་མེད་པར་ཨ་ནི་ཕུང་པོ་གཅིག་གཅིག་མཇུག་གཉིས་མཐུད་ཀྱིས་མེ་བསྲེགས་བཏང་དགོས་པའི་གནས་སྟངས་གྱུར་བ་དང་ཨ་ནི་ད་དུང་རྒན་རབས། ས་ཡ་མང་པོ་ལ་ཡ་ད་ཅིག་འགོག་སྨན་དུས་ཐོག་བརྒྱབ་མ་ཐུབ་པ་དེའི་རྐྱེན་བྱས་ནས་སྲོག་སྐྱོན་འགྲོ་རྒྱུའི་ཉེན་ཁ་ཆེན་པོ་ཞིག་ཆགས་ཀྱི་ཡོད་དུས། རྒྱ་ནག་གི་གནད་དོན་དབྱེ་ཞིབ་པའི་ཁྲོད་ལ་ཡ་ཉེ་ལམ་བར་དུ་ད་ཅིག་དེ་སྔ་ཨུ་རུ་སུའི་རྒྱལ་ཁབ་ནང་ལ་ཡ Nikita Khrushchev སྲིད་འཛིན་ཡིན་པའི་ཁ་ཐུག་དེ་ལ་དམར་ཤོག་ཚོགས་པས་གིས་ཁོ་རང་ལ་ཡ་ད་ཅིག་ངོ་ལོག་བྱུང་བྱས་ནས་སྲིད་དབང་ནས་ཕྱིར་འབུད་བཏང་བ་ལྟར། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལ་ཡ་དེ་འདྲ་གཏན་ནས་ཡོང་གི་མ་རེད་ཟེར་བཞིན་ད་བར་ལ་ཡ་བརྗོད་མཁན་དེ་ཚོའི་གི་ཁྲོད་ལ་ཡིན་ནའི། ད་ཆ་ཅིག་དེ་འདྲར་ཡོང་མི་སྲིད་པ་མ་རེད། བརྗོད་ཐུབ་ས་མ་རེད་ཟེར་མཁན་ཅིག་ཉུང་ཤས་ཅིག་ལས་མེད་ནའི། རིམ་པས་ཐོན་ཡོང་གི་ཡོད་རེད་ཅེས་བཀོད་ཡོད་པ་རེད། ཕྱོགས་མཚུངས། དེ་སྔ་ད་ལྟ་རྒྱ་ནག་ནང་ཡོད་པའི་ཁེ་ན་ཌའི་གཞུང་ཚབ་ནང་ལ་ཡ་ད་ཅིག་ལོ་མང་ཕྱག་ལས་གནང་མཁན་གྱི་ཕྱི་དྲིལ་དཔོན་རིགས་ཟུར་པ Charles Burton ཞུ་བས། Anne Kennedy། གྱིས Globe and Mail གསར་ཤོག་ནང་དཔྱད་རྩོམ་ཞིག་སྤེལ་བའི་ནང། ད་ལྟ་རྒྱ་ནག་མི་མང་གི་ཁྲོད་དུ་ཁོང་ཁྲོའི་མེ་ལྕེ་འབར་བཞིན་པའི་གི་ཉེན་ཚབས་དེ་ཨ་ནི་རྒྱ་ནག་གི་དབང་འཛིན་པ་ཚོས་ཀྱིས་སྔོན་དཔག་ཐུབ་ཡོད་མ་རེད་ཅེས་དང་ཇི་ཙམ་གྱིས་ཞི་ཅིན་ཕིང་གིས་འགོ་ཁྲིད་པའི་དམར་ཤོག་ཚོགས་པ་དང་རྒྱ་ནག་མི་མང་གི་བར་ལ་ཡ་མི་མཐུན་པའི་གི་འཁོན་འཛིན་དེ་ཆེ་རུ་ཕྱིན་པ་ཡིན་ན་རྒྱལ་ཁབ་ནང་ལོགས་ལ་ཡ་རྒྱ་ནག་ནང་ལ་ཡ། ཆབ་སྲིད་བརྟན་ལྷིང་མེད་པའི་གནས་སྟངས་འགྱུར་གི་རེད་ཨན། དེའི་སྐབས་ལ་ཁེ་ན་ཌ་གི་ངོས་ནས་གནས་སྟངས་དེ་འདྲ་ཞིག་འགྱུར་བ་ཡིན་ན་ཨན། དེའི་ཤུགས་རྐྱེན་ཇི་ཆགས་ལ་ཡ་ད་ལྟ་ནས་སྔོན་དཔག་གི་ཐོག་ནས་གྲ་སྒྲིག་བྱེད་དགོས་ཀྱི་རེད་ཞེས་བཀོད་ཡོད་པ་རེད། དེའི་ཐོག་ནས་ངས་རྒྱ་ནག་ད་ལྟའི་གནས་ཚུལ་གྱི་དུམ་བུ་ཞུ་མཚམས་དེ་ད་ག་བཞག་གི་ཡིན་ཨན། དེའི་རྗེས་ལ་ཡ་ངས་ད་ལྟ་བལ་ཡུལ་དང་འབྲེལ་བའི་གནས་ཚུལ་ཁག་ཅིག་མར་ངོ་སྤྲོད་ཞུ་གི་ཡིན་ང་ཚོའི་ལེ་ཚན་མུ་མཐུད་གསན་བཞུགས་རོགས་གནང། དེ་ནས་ངས་གནད་དོན་གཉིས་པ་དེ་ད་ལྟ་བལ་ཡུལ་ནང་ལ་ཡ་ད་དབང་ཆ་ཉོ་བའི་སྲིད་དོན་པའི་འགོ་ཁྲིད་ཚོས་གཞུང་འཛིན་དབང་ཆ་བཟུང་ཐབས་བརྩམས་པའི་གནད་དོན་ཁག་ཅིག་མར་ངོ་སྤྲོད་ཞུ་གི་ཡིན། བལ་ཡུལ་ནང་ལ་ཡ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུའི་ཉིན་ལ་རྒྱལ་ཡོངས་འོས་བསྡུ་བྱས་ཡོད་པ་རེད། འོས་བསྡུའི་སྔོན་ལ་ཡ་ད་གཙོ་བོ་ད་ལྟ་ནེ་པ་ལི་ཀོང་རེ་སི་སྲིད་དོན་ཚོགས་པ་དང་མའོ་དམར་ཤོག་ཚོགས་པ་གཉིས་ཀྱི་མནའ་འབྲེལ་དང། ཡང་ཕྱོགས་གཞན་ཞིག་ལ་ཡ་ཁ་གཏད་ལ་ཡ་སྲིད་བློན་ཟུར་པ་ཀེ་པི་ཤར་མ་ཨོ་ལི་ཡིས་འགོ་ཁྲིད་པའི་མར་སི་སི་ལེ་ནི་ནི་སི་ཏི། UML། དམར་ཤོག་ཚོགས་པ་བཅས་པའི་མནའ་འབྲེལ་ཤོག་ཁག་གཉིས་ཀྱི་བར་ལ་ཡ་ད་འོས་བསྡུའི་འགྲན་རྩོད་ནང་ལ་ཡ་ད་ཞུགས་ཡོད་པ་རེད། འོས་བསྡུའི་རྗེས་ལ་ཡ་ད་སྲིད་དོན་ཚོགས་པ་གང་ཞིག་ལ་མཐའ་གཅིག་ཏུ་གཞུང་འཛིན་ཐུབ་པའི་གྲོས་ཚོགས་འཐུས་མི་གི་གདན་གྲངས་བྱུང་མེད་པ་ཡིན་ནའི་ནེ་པ་ལི་ཀོང་རེ་ཚོགས་པ་དང་མའོ་དམར་ཤོག་ཚོགས་པ་དང་གཞན་ཡང་ཚོགས་པ་ཆུང་ཙག་ཁག་ཅིག་མཉམ་རུབ་བྱས་པའི་མནའ་འབྲེལ་དེ་ལ་ཡ་འཐུས་མི་གཞན་གཉིས་ཙམ་གྱི་རྒྱབ་སྐྱོར་བྱུང་བ་ཡིན་ན་གཞུང་འཛིན་དབང་ཆ་བཟུང་ཐུབ་པའི་གནས་སྟངས་ཤིག་གྱུར་ཡོད་རེད། འོས་བསྡུའི་སྔོན་ལ་ཡ་ད་ལྟ་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་པུ་ཤི་པ་ཀ་མལ་དཱ་ཧལ་ཏེ་པྲ་ཅཱན་དང། ཨ་ནི་ངས་འདི་ནས་མར་མུ་མཐུད་དཱ་ཧལ་དཱ་ཧལ་ཟེར་ནས་ཞུ་གི་ཡིན། ཨ་ནི་ཀོང་རེ་སྲིད་དོན་ཚོགས་པའི་གི་འགོ་ཁྲིད་སྲིད་བློན་ཟུར་པ་ཤེར་བྷ་དུ་རྡོ་བྷེ་གཉིས་ཀྱི་བར་ལ་ཡ་ད་ག་འདྲ། མནའ་འབྲེལ་སྲིད་དོན་ཚོགས་ཁག་ལ་འོས་ཤོག་ཐོབ་པ་ཡིན་ན་ཁོ་རང་གཉིས་ལོ་གཉིས་དང་ཕྱེད་ཀ་སྐོར་རེས་འདྲ་བོ་བྱས་བྱས་ནས་སྲིད་བློན་བྱེད་ཡག་གི་གྲོས་ཐག་ཆོད་ལྟ་བུ་བྱུང་ཡོད་པ་དང་ཨ་ནི་ད་རིང་མའོ་དམར་ཤོག་ཚོགས་པའི་གི་འགོ་ཁྲིད། དཱ་ཧལ་གྱིས་སྔོན་ལ་ཡ་ཁོ་པ་སྲིད་བློན་བྱེད་ཀྱི་ཡིན་ཟེར་ནས་གྲོས་དོན་དེ་བཏོན་ཡོང་དུས་ནེ་པ་ལི་ཀོང་རེ་སྲིད་དོན་ཚོགས་པའི་གི་འགོ་ཁྲིད་ཤེར་བྷ་དུའི་རྡོ་བྷེ་ཡིས་དེ་ལ་ཡ་མོས་མཐུན་མ་གནང་བར་གྲོས་མོལ་བྱེད་བཞིན་པའི་ཁྲོད་དུ། གློ་བུར་དུ་ད་ལྟ་སྲིད་བློན་ཟུར་པ་ཨོ་ལི་གིས་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་དཱ་ཧལ་ལ་ཡ་སྲིད་བློན་བྱས་པ་ཡིན་ན་ཨ་ནི་ཨོ་ལི་གི་སྲིད་དོན་ཚོགས་པའི་ཐོག་ནས་ད་ལྟ་ཡུ་ཨེམ་ཨེལ་དམར་ཤོག་ཚོགས་པའི་ཐོག་ནས་རྒྱབ་སྐྱོར་བྱེད་རྒྱུ་དང་དེ་ལ་ཡ་ཕན་པར་ལ་ད་ལྟ་ཨོ་ལི་གི་སྲིད་དོན་ཚོགས་པའི་གི་ཚོགས་མི་ཞིག་བལ་ཡུལ་གི་སྲིད་འཛིན་ལ་ཡ་བསྐོ་གཞག་བྱེད་དགོས་ཀྱི་ཡོད་པ་དང། ལོ་གཉིས་དང་ཕྱེད་ཀའི་རྗེས་ལ་ཡ་ཨོ་ལི་རང་ཉིད་ནས་སྲིད་བློན་གོ་གནས། བྱེད་རྒྱུ་དང་ཡང་གྲོས་ཚོགས་ཀྱི་ཚོགས་གཙོའི་ལས་འགན་དེ་ཡང་མའོ་དམར་ཤོག་ཚོགས་པའི་འགོ་ཁྲིད Pushpa Kamal Dahal ཁོ་རང་སྲིད་བློན་གནང་བའི་ལས་ཡུན་གྱི་ཁ་ཐུག་དེ་ལ་ཡང་གྲོས་ཚོགས་ཀྱི་ཚོགས་གཙོ་དེ་མའོ་དམར་ཤོག་ཚོགས་པའི་གི་མི་སྣ་གཅིག་གིས་བྱེད་རྒྱུ་བྱས། ཡང་ཨོ་ལི་གིས་ལོ་གཉིས་དང་ཕྱེད་ཀའི་རྗེས་ལ་ཡང་སྲིད་བློན་བྱས་པའི་ཁ་ཐུག་དེ་ལ་གྲོས་ཚོགས་ཀྱི་ཚོགས་གཙོ་དེ་ཡང་ད་ལྟ་ཨོ་ལི་གིས་ཚོགས་པའི་མི་སྣ་ཞིག་གིས་བྱེད་རྒྱུ་ཡི་འདུག་གྲོས་མཐུན་བཞག་པའི་ཐོག་ནས་འདུག་སྲིད་གཞུང་ཞིག་བཙུགས་བྱས་ནས་གང་ལྟར Pushpa Kamal Dahal ཟེར་ནའི་རེད Prachanda གི་ཐོག་ནས་སྲིད་བློན་གྱི་དམ་འབུལ་གནང་བྱས་ནས་སྲིད་བློན་ལི་ཡ་དུ་སུ་གཏན་འཁེལ་བྱུང་ཡོད་རེད། ད་ལྟའི་ཆར་ལི་ཡ་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་ད་ཧལ་གྱི་ཨ་ནི་གཞུང་འཛིན་གྱི་ནང་ལི་ཡ་ད་ད་ལྟ་བལ་ཡུལ་གྱི་སྲིད་ནང་ལི་ཡ་ད་རེས་འོས་བསྡུའི་ནང་ཐེངས་དང་པོ་ཞུགས་མཁན་སྲིད་དོན་ཚོགས་པ་གསར་པ་ཨ་ནི Rashtriya Swatantra ཚོགས་པ་དང་ཡང་བལ་ཡུལ་གྱི་བལ་ཡུལ་ནང་ལི་ཡ་རྒྱལ་པོའི་རིང་ལུགས་སླར་གསོ་དགོས་པའི་ལྟ་བ་ཤུགས་ཆེན་པོ་འཁྱེར་མཁན Rashtriya Prajatantra ཚོགས་པ་བཅས་པའི་རྒྱབ་སྐྱོར་གྱི་ཆ་ཤས་བླངས་ཕྱིན་ཡོད་པ་རེད། འདི་ཡིས་ད་ལྟའི་བལ་ཡུལ་གྱི་གཞུང་གི་རྣམ་པ་དེ། དེ་སྔ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ཨ་ནི་སྐབས་དེ་གི་ད་ལྟ་ཨོ་ལི་དང་ད་ཧལ་གཉིས་སོ་སོས་ཀྱིས་འགོ་ཁྲིད་པའི་དམར་ཤོག་ཚོགས་པ་གཉིས་མཉམ་འདུས་ཀྱི་གཞུང་འཛིན་དང་འདྲ་མཚུངས་ཤིག་ཆགས་ཡོད་རེད། སྐབས་དེར་ལི་ཡ་ད་ལྟ་ཨོ་ལི་གིས་སྔོན་ལི་ཡ་སྲིད་བློན་ལོ་གཉིས་དང་ཕྱེད་ཀ་བྱེད་ཡ་བྱས་དེའི་རྗེས་ལི་ཡ་ད་ལྟ་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་ད་ཧལ་གྱིས་ལོ་གཉིས་དང་ཕྱེད་ཀ་བྱེད་ཡ་བྱས་ཡ་གི་གྲོས་མཐུན་བྱུང་ཡོད་རེད་དེ་ཡིན་ནའི་སྐབས་དེར་ལི་ཡ་ཨོ་ལི་གིས་ལོ་གཉིས་དང་ཕྱེད་ཀའི་རྗེས་ལི་ཡ་དབང་ཆ་བློས་གཏོང་མ་བྱས་པའི་རྐྱེན་གྱིས། ཨ་ནི་ད་ཧལ་ད་ལྟ་མནའ་འབྲེལ་ཤོག་ཁག་དེ་ནས་ཚུར་ཐོན་བྱས་ནས་ཁོ་རང་གི། ད་ལྟ་ལས་ཡུན་ཚང་པའི་གི་ནེ་པ་ལི་ཀོང་རེ་སི་སྲིད་དོན་ཚོགས་པའི་གི་འགོ་ཁྲིད་ཤེར་བྷ་དུར་དེའུ་བྷ་སྲིད་བློན་ལི་ཡཱ་བསྐོ་གཞག་རྒྱབ་བྱས་མཉམ་རུབ་ཐོག་ནས་གཞུང་ཟིན་ཡོད་པ་རེད། འདི་གའི་ད་ལྟ་ཆབ་སྲིད་གནད་དོན་དཔྱད་ཞིབ་པ་ཚོས་ག་རེ་གསུང་གི་ཡོད་རེད་ཟེར་ན། ད་ད་ཧལ་གྱིས་ལོ་གཉིས་དང་ཕྱེད་ཀའི་རྗེས་ལ་ཨོ་ལི་ལི་ཡཱ་སྲིད་བློན་བྱེད་རྒྱུའི་གོ་སྐབས་དེ་མཁོ་སྤྲོད་བྱེད་ཀྱི་རེད་པས། ཨ་ནི་དུས་ཚོད་དེའི་བར་ལ་ཡང་གནས་སྟངས་གང་ཡང་འགྱུར་བ་འགྲོ་སྲིད་པ། ཚོད་དཔག་ཐུབ་ཡག་ཁག་པོ་ཡིན་པ་གསུང་གི་ཡོད་རེད། གང་ལྟར་ད་ལྟའི་ཆར་ལི་ཡཱ་མའོ་དམར་ཤོག་ཚོགས་པའི་འགོ་ཁྲིད Pushpa Kamal Dahal གྱིས་འགོ་ཁྲིད་པའི་མནའ་འབྲེལ་གྱི་གཞུང་འཛིན་ནང་ལ་གཙོ་ཆེ་བ་ད་ལྟ་དམར་ཤོག་སྲིད་དོན་ཚོགས་པ་གཉིས་ཀྱིས་བཟུང་ཐུབ་པ་དང་བཟུང་ཡོད་དུས་ཨ་ནི་དེའི་ཐད་ལི་ཡཱ་གཅིག་བཟུང་ཐུབ་ཡག་གི་ཐད་ལ་རྒྱ་ནག་གིས་རྒྱབ་ནས་ཨ་ནི་ཤུགས་རྐྱེན་འདྲ་བོ་ཅིག་དང་ཕར་རྒྱུག་ཚུར་རྒྱུག་ཤུགས་ཆེ་བྱས་བའི་གི་འབྲས་བུ་ཞིག་ཐོག་ནས་བྱུང་ཡོད་རེད་ཅེས་ཡིད་ཆེས་གནང་གི་ཡོད་པ་རེད། གང་ལྟར་ཨ་ནི་ད་ལྟ་བལ་ཡུལ་ནང། ལ་གོ་སྒྲིག་ཐུབ་པའི་གཞུང་འཛིན་དེ་གིས་གནས་སྟངས་ཀྱི་ཐོག་ནས་རྒྱ་ནག་དགའ་དགོས་པ་ཞིག་དང་རྒྱ་གར་གཅིག་གི་ཕྲན་བུ་བློ་མ་བདེ་བའི་རང་བཞིན་ཐོག་ནས་ལྟ་དགོས་ཡག་གི་གནས་སྟངས་ཤིག་ཏུ་སུ་ཆགས་ཡོད་པ་རེད། བལ་ཡུལ་ནང་ལ་ཡང་རྒྱལ་ཡོངས་འོས་བསྡུའི་རྗེས་ཀྱི་གྲོས་ཚོགས་ཚོགས་ཐེངས་དང་པོ་དེ་ཨ་ནི་ཕྱི་ཚེས་དགུ་རེས་གཟའ་ཟླ་བའི་ཉིན་ལ་ཡང་དུ་སུ་ལྷན་ཚོགས་གནང་གི་ཡོད་རེད་གྲོས་ཚོགས་ཚོགས་ཐེངས་དང་པོ་དེའི་ནང་ལ་ཡང་སྲིད་བློན་གསར་པ་དཱ་ཧལ་གྱིས་གོ་སྒྲིག་ཞུས་པའི་གཞུང་གི་ཐད་ལ་ཡང་གྲོས་ཚོགས་ནང་ལོགས་ལ་ཨ་ནི་མང་མོས་ཀྱི་རྒྱབ་སྐྱོར་ཡོད་མེད་དེ་གསལ་འདོན་གནང་གི་ཡོད་རེད། ཨ་ནི་དེའི་རྗེས་ལ་ཡར་རིམ་པས་ད་ལྟ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གཅིག་དང་ཉི་ཤུ་གསུམ་གྱི་ཚོགས་ཐེངས་ཀྱི་ནང་ལ་ཡར་གྲོས་ཚོགས་ཀྱི་ཚོགས་གཙོ་དང་ཨ་ནི་ཚོགས་གཙོ་གཞོན་པ་གཉིས་གཏན་འཁེལ་ཡོང་གི་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ད་ལྟའི་ཆར་ལ་ཡར་སྲིད་བློན་དཱ་ཧལ་གྱི་སྲིད་གཞུང་གི་ནང་ལ། སྲིད་བློན་ཟུར་པ་ཨོ་ལི་གིས་འགོ་ཁྲིད་པའི་ཡུ་ཨེམ་ཨེལ་དམར་ཤོག་ཚོགས་པའི་གི་འགོ་ཁྲིད་གྲས། Bishnu Paudel། དང།

འདི་ཡིས་ད་ལྟ་བལ་ཡུལ་གྱི་བརྒྱུད་ལམ་ཁག་གིས་ར་བི་ལ་མ་ཆིན་ཟེར་ཡག་གི་གསར་འགོད་པ་ཞིག་རེད་ཤག་ཨ་ནི་སྲིད་དོན་ཚོགས་པ་གསར་འཛུགས་བྱས་པའི་སྐབས་དུས་དེ་ལ་ཅིག་འོས་བསྡུར་ཞུགས་པའི་སྐབས་ལ་དབང་ཆའི་འཐབ་རྩོད་ལ་ཞུགས་པའི་ཆབ་སྲིད་བཙོག་པོ་དེ་ཚོ་ཨ་ནི་མེད་པ་བཟོས་བྱས་ནས་ཨ་ནི་གཞུང་འཛིན་གཙང་མ་ཡོང་ཐུབ་ཡག་ལ་ཤུགས་སྣོན་རྒྱབ་ཀྱི་ཡིན་ཟེར་ནས་ཞེ་པོ་གསུང་མཁན་གྱི་གང་ཟག་འདི་ཡིས་ད་ལྟ་དངོས་སུ་སོ་སོ་ལ་ཡག་ཁེ་ཕན་མཐོང་དུས་ལམ་སང་ཅིག་དེ་སྔ་རང་གིས་སྐྱོན་བརྗོད་བྱས་བསྡད་སའི་གི་སྲིད་དོན་པ་དེ་ཚོ་དང་ལག་འབྲེལ་བཏང་བྱས་དབང་ཆའི་ནང་ལ་ཡག་ཞུགས་པ་འདི་ཡིས་སྐྱོན་བརྗོད་ཤུགས་ཆེན་པོ་བྱས། ཕོག་བཞིན་པ་དང། ཨ་ནི་མའོ་དམར་ཤོག་ཚོགས་པའི་ནང་ལོགས་ལ་ཅིག་འགོ་ཁྲིད་ལྟ་རྒན་པ་ཚོས་ཀྱིས་ཨ་ནི་སྲིད་དོན་པ་གསར་པ་ཅིག་གི་ཆབ་སྲིད་ནང་ཞུགས་པ་ཙམ་གྱིས་ལམ་སང་ཅིག་གི་སྲིད་བློན་གཞོན་པ་དང་ནང་སྲིད་བློན་ཆེན་ལ་བསྐོ་ཡག་སོགས་པ་དེ་ཚོ་ཅིག་གི་ཚད་ལས་བརྒལ་བ་ཞིག་བྱུང་ཡོད་པས་ཀྱིས་ཅིག་ཁོང་ཁྲོ་དང་ཚིག་ཟ་བྱེད་མཁན་མང་པོ་ཅིག་ཡོད་པའི་རྣམ་པ་ཞིག་གསལ་སྟོན་ཡོང་གི་ཡོད་ས་རེད། དཔེར་ན་ཡང་གནས་ཚུལ་ད་ལྟ Annapurna Express ལྟ་བུའི་གི་གསར་ཤོག་ནང་གནས་ཚུལ་སྤེལ་ཡག་བྱས་པ་ཡིན་ན། ད་རིང། སྲིད་བློན་ཟུར་པ་ཨོ་ལི་གིས་སོ་སོའི་སྲིད་བློན་ཆགས་ཡག་གི་གོ་སྐབས་དེ་མཐོང་གི་མེད་དུས། ནེ་པ་ལིའི་ཀོང་རེ་སྲིད་དོན་ཚོགས་པའི་འགོ་ཁྲིད་ཤེར་བྷ་དུ་དོ་པ་སྲིད་བློན་མ་ཆགས་པའི་ཐབས་ཤེས་སུ་ཨ་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་དཱ་ཧལ་ཟེར་ན་རེད་ད་ལྟ་པྲ་ཅང་སྲིད་བློན་ལ་ཡར་འཁོད་རྒྱུ་ལ་ཡར་རྒྱབ་ནས་རྒྱབ་སྐྱོར་བྱས་པ་དེ་ལ་ཡར་ད་ལྟ་ཀོང་རེ་སི་ཚོགས་པའི་གི་དཔོན་རིགས་ཁག་ཅིག་གི་ཁྲོད་ལ་དཱ་ཧལ་ལ་ཡར་ད་ལོ་གཉིས་དང་ཕྱེད་ཀའི་རྗེས་ལ་ཡར་ཁོ་རང་སྲིད་བློན་གི་གོ་གནས་བློས་གཏོང་མི་དགོས་པར་ལོ་ལྔའི་རིང་ལ་ཡར་ཆ་ཚང